དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན Australia གི་སྲིད་བློན་གྱིས་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་ཀྱི་སྐབས་སུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་གླེང་སློང་གནང་དགོས་པ། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་གི་དགོས་འདུན་བཏོན་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང།

ཨ་ཧྥེ་རི་ཁའི་ནཱ་མེ་བི་ཡ་རྒྱལ་ཁབ་ཀྱི་ནང་མི་དམངས་ལ་ཟ་འབྲུ་གི་རོགས་སྐྱོར་དང་ཤེས་ཡོན་གོང་འཕེལ་གྱི་ཆེད་དུ་དང་བླངས་ཀྱི་ཞབས་ཕྱི་སྒྲུབ་ཀྱི་ཡོད་པའི་ཐད་ལ་ཁོང་དང་ལྷན་དུ་གླེང་མོལ་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཨོ་སི་ཀྲེ་ལི་ཡ་གི་སྲིད་བློན་གྱིས་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་ཀྱི་སྐབས་སུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་གླེང་སློང་གནང་དགོས་པ། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་གི་དགོས་འདུན་བཏོན་ཡོད་སྐད།

འབུམ་རམས་པ Zoe Bedford ལགས་ཀྱིས་ང་ཚོའི་ལས་འགུལ་ཁང་གི་ངོས་ནས Australia གི་སྲིད་བློན་ལ་རྒྱ་ནག་དང་ལྷན་དུ་འབྲེལ་བ་བསྐྱར་གསོ་མ་བྱས་པའི་གོང་དུ་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་སྟངས་ཡར་རྒྱས་གཏོང་དགོས་པ་དྲན་སྐུལ་བྱས་ཡོད་ལ་ཁ་སྔོན Australia གི་མང་ཚོགས་ཀྱི་ཁྲོད་དཔྱད་ཞིབ་བྱས་པའི་རྗེས་འབྲས་སུ Australia གི་མི་མང་གི་སུམ་ཆ་གི་གཉིས་ཀྱིས་རྒྱ་ནག་དང་ལྷན་དུ་འབྲེལ་བ་བྱེད་པའི་སྐབས་ལ་ཚོང་འབྲེལ་ལས་ལྷག་པ་འགྲོ་བ་མིའི་ཐོབ་ཐང་དེ་གལ་ཆེན་པོ་ལ་ཞིག་ལ་ངོས་འཛིན་གནང་གི་ཡོད་པ་གསལ་སྟོན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་འདུག་ཁ་སྔོན་ཕྱི་ཟླ་བརྒྱད་པ་གི་ནང Australia ཡི་ནང་རྟེན་གཞི་བྱས་པའི The Essential སྐུ་དཀོན་ནོར་གྱི་ཉམས་ཞིབ་ལྟེ་གནས་ཁང་གིས Australia དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་བསྐྱར་གསོ་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་དང་འབྲེལ་བའི་དཔྱད་ཞིབ་སྙན་ཐོ་ཞིག་འདོན་སྤེལ་བྱས་པའི་ནང Australia གི་མི་དམངས་ཆིག་སྟོང་བརྒྱ་ར་ལྔ་བཅུ་ང་གཅིག་ལ་འདྲི་རྩད་བྱས་པ་བརྒྱུད། མི་དམངས་ཀྱི་བརྒྱ་ཆ་དྲུག་ཅུ་རེ་དྲུག་གིས། རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ལས་བོད་ནང་དུ་རྡོག་རོལ་གཏོང་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་རྒྱུ་ནི་གལ་འགངས་ཆེན་པོ་ཞིག་ངོས་འཛིན་བྱས་ཡོད་སྐད། ད་རེས་ཨོ་སི་ཀྲི་ཡ་ལི་ཡ་གི་སྲིད་བློན་ཨན་ཏི་ནི་ཨ་པི་ནེ་སི་རྒྱ་ནག་ལ་ཕེབས་པ་དེ་ནི་ཉིས་སྟོང་བཅུ་དྲུག་གི་ལོ་ནས་བཟུང་བའི་རྒྱ་ནག་ཏུ་ཨོ་སི་ཀྲི་ཡ་ལི་ཡ་གི་ཆེས་མཐོའི་དཔོན་རིགས་ཅིག་རྒྱ་ནག་ནང་རྒྱལ་དོན་འཚམས་གཟིགས་སུ་ཕེབས་པ་ཐེངས་དང་པོ་རེད། བོད་ཁུལ་གྱི་དགོན་སྡེ་ཁག་གི་ནང་ང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན་གང་འདྲ་ཞིག་བྱས་ཀྱང་དེ་དག་སྔོན་ཚུད་ནས་འབྲེལ་ཡོད་ཆོས་དོན་ལས་ཁུངས་ལ་ཆོག་མཆན་ཞུ་དགོས་ཀྱི་ཡོད་འདུག་རྒྱ་ནག་གཞུང་གིས་བོད་ནང་དུ་ཆོས་ལུགས་བྱེད་སྒོ་སྤེལ་ས་གི་དོ་དམ་བྱ་ཐབས་ཞེས་པའི་ཁྲིམས་ལུགས་འདི་ལོ་གི་ཕྱི་ཟླ་དགུ་པའི་ཚེས་གཅིག་ནས་ལག་བསྟར་བྱས་ཡོད་པའི་ནང་བོད་ཁུལ་གྱི་དགོན་སྡེ་ཁག་གི་ནང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན་གང་འདྲ་ཞིག་སྤེལ་ཀྱང་དེ་དག་སྔོན་ཚུད་ནས་འབྲེལ་ཡོད་ཆོས་དོན་ལས་ཁུངས་ལ་ཆོག་མཆན་ཞུ་དགོས་ལུགས་དང། དེ་བཞིན་དུ་ཡང། ཉེ་ཆར། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས། རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་གི་ཁྲིམས་གཞི་ཞིག་གཏན་འབེབས་བྱས་ནས་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་དང་པོ་གི་ཚེས་གཅིག་ནས་དངོས་སུ་ལག་ལེན་དོན་འཁྱོལ་བྱེད་ཀྱི་ཡོད་ན། བོད་ཀྱི་དགོན་སྡེ་ཁག་གི་ཆོས་ལུགས་ཀྱི་བྱེད་སྒོ་དམ་དྲག་དང་ཚོད་འཛིན་གྱི་ཆེད་དུ་དམིགས་བྱས་ཁྲིམས་གཞི་སྣ་ཚོགས་ཤིག་བཟོས་ཡོད་པ་རེད། འདི་ལྟར། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གང་འདྲ་བྱས་ནས། གདོང་ལེན་གནང་ཕྱོགས་སོགས་ཀྱི་ཐད་ལ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ། བསྟན་འཛིན་ལེགས་བཤད་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་ཡོད་པའི་ནང། རྒྱ་ནག་གཞུང་གིས་རང་ཉིད་ཀྱི། སྲིད་དབང་སྲ་བརྟན་གྱི་དགོས་མཁོ་ལ་གཞིགས་ནས། ཁྲིམས་ལུགས་སྣ་ཚོགས་བཟོས་དང་བཟོ་བཞིན་པ་དེ་དག་ཕུགས་རྒྱང་རིང་ས་ནས་བལྟས་ན་གནས་ཐུབ་པ་ཟིག་མིན་ལ། དེ་བཞིན་དུ། རྒྱ་ནག་གི་དབུ་ཁྲིད་མཁན་ཚོས། ཁྲིམས་ལ་དང་ལེན་མ་བྱས་པའི་སྒོ་ནས་རྒྱལ་སྤྱིའི་སྡིངས་ཆ་གི་སྟེང་འགོ་ཁྲིད་ཟིག་བྱེད་བསམ་པའི་བསམ་བློ་གཏོང་གི་ཡོད་ན་དེ་དག་འགྲུབ་མི་ཐུབ་པའི་གནས་སྟངས་སུ་འགྱུར་རྒྱུ་ཡིན་པ་སོགས་ཀྱི་སྐོར་ལ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ཀྱིས་གསུངས་ཡོད་ཡང་ཁོང་གིས་ཉེ་བའི་ཆར་བོད་ནང་དུ། ཆོས་ལུགས་དང་འབྲེལ་བའི་ཁྲིམས་གཞི་ཁ་ཤས་ཟིག་བཟོས་ཡོད་པ་རེད་དེ་གང་ལྟར་ཡང་མྱངས་ཏེ། ཁྲིམས་དེ་དག་ཆབ་སྲིད་ཀྱི་དགོས་མཁོ་ལ་བརྟེན་ནས་བཟོས་པ་ཡིན་ཙང་དོན་དང་མཐུན་གྱི་མེད་ལ་དགེ་མཚན་ཡང་མེད། དེ་བས་ཕུགས་རྒྱང་རིང་མོ་ཟིག་གནས་ཐུབ་ཀྱི་མ་རེད་ཅེས་དང་རྒྱ་ནག་གིས་ཁྲིམས་གང་འདྲ་ཟིག་བཟོས་ཀྱང་རུང་དམར་ཤོག་ཚོགས་པ་གི་ནུས་འཇོག་གི་ཆེད་དུ་དམིགས་ནས་བཟོས་པ་ཤ་སྟག་ཡིན་པ་ལས་དོན་དངོས་ཀྱི་ཐོག་མི་དམངས་ཀྱི་དཀའ་ངལ་སེལ་བ་དང་མི་དམངས་ལ་བདེ་སྐྱིད་སྐྲུན་པ། མི་དམངས་ལ་རང་དབང་སྤྲོད་རྒྱུའི་ཁྲིམས་མ་རེད་ཅེས་གསུངས་ཡོད། གཞན་ཡང་ཁོང་གིས་ད་ལྟའི་ཆར་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གདོང་ལེན་གནང་དགོས་པའི་གནད་དོན་གཙོ་བོ་ཟིག་ནི་བོད་ནང་གི་གཏན་སྡོད་སློབ་གྲྭ་གི་གནད་དོན་ཡིན་པའི་སྟབས་ཀྱིས་དེར་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཤུགས་རྒྱག་དགོས་པའི་དུས་ཚོད་ཟིག་གི་སྒང་ང་སླེབས་ཡོད་ཅེས་ངོ་སྤྲོད་གནང་འདུག་བོད་ལ་ནམ་ཡང་མ་བརྗེད་ཅེས་པའི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་བ་ཁོང་ཝ་ར་ཎ་སིར་འབྱོར་ཡོད་སྐད། བོད་དོན་གྱི་ཆེད་དུ་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་གྱི་བར་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་སྤེལ་མཁན་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པའི་འཇམ་དབྱངས་བསྟན་འཛིན་ལགས། ཟླ་བ་འདིའི་ཚེས་གཉིས་ཀྱི་ཉིན་ཝ་ར་ཎ་སིར་ལ་ཕེབས་འབྱོར་བྱུང་བའི་རྗེས་སུ་ཝ་ར་ཎ་སིའི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་ཕྲུག་རྣམས་ལ་མཇལ་འཕྲད་ཀྱིས་བོད་པའི་གཞོན་སྐྱེས་རྣམས་ཀྱིས་བོད་དོན་ལས་འགུལ་སྤེལ་དགོས་པ་གལ་ཆེན་པོ་ཡིན་པའི་སྐོར་གྱི་གཏམ་བཤད་གནང་འདུག།

ཝུའུ་ཀྲའོ་ཧུའེ། གཟའ་ཕུར་བུའི་ཉིན་གྱི་ཚོགས་འདུ་གྱི་ནང་ང་ཡོད་ལུགས་རྒྱ་ནག་གི་ཚན་རིག་དང་བཟོ་རྩལ་རིག་གནས་ལས་ཁུངས་ཀྱིས་བརྗོད་འདུག་མོད་འོན་ཀྱང་གཟའ་པ་སངས་ཉིན་གྱི་ཚོགས་འདུ་གྱི་ནང་ཡོད་པ་བཤད་མེད་པ་རེད་ལ། ཚོགས་ཞུགས་པ་རྣམས་ཀྱི་འདྲ་པར་གྱི་ནང་ང་མེད་སྟབས་དེའི་སྐོར་གསར་འགོད་པ་ཚོས་སྐད་ཆ་འདྲི་སྐབས་ཚོགས་འདུ་དེ་བཀོད་སྒྲིག་བྱེད་མཁན་དབྱིན་ཇི་གི་གཞུང་གི་འབྲེལ་ཡོད་ལས་ཁུངས་ལ་སྐད་ཆ་འདྲི་དགོས་ལུགས་བཤད་ཡོད་སྐད།

ཡང་རྒྱུ་མཚན་གཞན་ཞིག་ནི་དབྱིན་ཇི་གཞུང་གིས་རིག་ནུས་ཀྱི་གནད་དོན་གྱི་ཐོག་ལ་ཚོགས་བཅར་བ་ཚང་མ་རྡོག་རྩ་གཅིག་སྒྲིལ་ཡིན་པའི་རྣམ་པ་ཞིག་སྟོན་རྒྱུ་གི་འདོད་པ་ཡོད་པ་དང་རྒྱ་ནག་གིས་གཟའ་ཕུར་བུ་གི་ཉིན་རིག་ནུས་ཀྱི་སྐོར་གྱི་གྲོས་མཐུན་ལ་རྒྱབ་སྐྱོར་མ་བྱས་པའི་རྐྱེན་གྱིས་ཡིན་པ་ཚོད་དཔག་བྱེད་ཀྱི་ཡོད་འདུག་རྒྱ་ནག་གི་བཟོ་རྩལ་རིག་གནས་ལས་ཁུངས་ཀྱིས་རིག་ནུས་ཀྱི་དཔེ་མཚོན་ཚོད་ལྟ་བྱ་རྒྱུ་གྱི་གྲོས་ཆོད་ལ་མོས་མཐུན་བྱེད་མི་དགོས་པའི་རྒྱུ་མཚན་ཅི་ཞིག་ཡིན་མིན་བཤད་མི་འདུག། རྒྱ་ནག་དང་ཨ་རི་གཉིས་ཀྱིས་མཚོ་ཐོག་གི་གྲོས་མོལ་ཐེངས་དང་པོ་དེ་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་སྐོང་ཚོགས་བྱས་འདུག་ཕྱི་ཟླ་བཅུ་གཅིག་གི་ཚེས་བཞི་གི་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་གཟའ་པ་སངས་གི་ཉིན་ཨ་རི་དང་རྒྱ་ནག་གི་བར་མཚོ་དམག་གི་ལས་དོན་གྱི་ཐོག་ལ་གྲོས་བསྡུར་གྱི་ཚོགས་འདུ་ཐེངས་དང་པོ་དེ་པེ་ཅིན་དུ་འཚོགས་པ་བརྗོད་འདུག། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་གཟའ་སྤེན་པའི་ཉིན་གྱི་བསྒྲགས་གཏམ་གྱི་ནང། ཕྱོགས་གཉིས་ནས་མཚོ་ཐོག་གི་གནས་སྟངས་དང། མཚོ་ཐོག་བདེ་འཇགས། མཚོ་ཐོག་དཔལ་འབྱོར་བཅས་ཀྱི་ཐོག་ལ་ཁ་ཞེ་གཉིས་མེད་དང་ཕན་ཐོགས་ལྡན་པའི་གྲོས་མོལ་བྱས་ཡོད་ཅེས་གསལ་སྟོན་བྱས་འདུག་ཨ་རི་དང་རྒྱ་ནག་གི་བར་ལྷོ་རྒྱ་ནག་རྒྱ་མཚོའི་བདག་དབང་རྩོད་རྙོག་གཙོ་བོར་གྱུར་པའི་མཚོ་ཐོག་དང་འབྲེལ་བའི་གནད་དོན་གྱི་ཐོག་ལ་ཕྱོགས་ལྷུང་མེད་པའི་གྲོས་མོལ་ཚོགས་འདུ་དེའི་ཐོག་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོ་གི་ཐོག་ལ་འཛིན་བཞིན་པའི་ཉེན་ཁ་དང་ཁྲིམས་འགལ་གྱི་བྱ་སྤྱོད་ལ་ཐུགས་འཚབ་ཆེན་པོ་ཡོད་པ་གསལ་སྟོན་གནང་འདུག་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་གོང་ཞུས་གྲོས་མོལ་དེ་བཞིན་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་རྒྱ་ནག་འབྲེལ་མཐུད་པ་སྐུ་ཞབས Mark Lambert དང་རྒྱ་ནག་གི་མཐའ་མཚམས་དང་རྒྱ་མཚོ་གི་ལས་དོན་གྱི་ཐོག་གི་འགན་འཁྲི་ལེན་མཁན་ཧུང་ལིའང་གི་བར་གནང་ཡོད་པ་བརྗོད་འདུག་ཡང་རྒྱ་ནག་གི་ཕྱོགས་ནས་ཨ་མེ་རི་ཀས་ས་གནས་ཁུལ་དུ་དམག་དཔུང་གཏོང་བ་དང། རྒྱ་ནག་ལ་ཞིབ་ལྟ་ཡང་ཡང་བྱེད་པ། ལྷོ་རྒྱ་ནག་རྒྱ་མཚོ་གི་ནང་ང་རྒྱལ་ཁབ་ཚོ་གི་ཁྲིམས་འགལ་བྱ་བ་དང་འཁྲུག་རྐྱེན་སློང་བར་རྒྱབ་སྐྱོར་བྱེད་པ་བཅས་ལ་སེམས་ཁྲལ་ཆེན་པོ་ཡོད་ཚུལ་བརྗོད་ཡོད། གཞན་ཡང་ཕྱོགས་གཉིས་ཀ་གི་ཕན་ཚུན་གྱི་བར་གོ་བརྡ་མ་འཕྲོད་པ་དང་ནོར་འཁྲུལ་མི་ཡོང་བའི་ཆེད་དུ་གྲོས་མོལ་དང་འབྲེལ་ལམ་ཤུགས་ཆེ་རུ་གཏོང་དགོས་པ་ནན་བརྗོད་བྱས་ཡོད། ཡང་གནས་ཚུལ་ནང་མུ་མཐུད་བཀོད་དོན། རྒྱལ་ཁབ་གཉིས་ཀྱི་དཔོན་རིགས་མཐོ་གྲས་གཉིས་བར་གྱི་ལྷན་ཚོགས་དེ་བརྒྱུད་ལས་རིང་མིན་ཟླ་བ་འདིའི་ཟླ་དཀྱིལ་ཙམ་དུ་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥི་རན་སི་སི་ཀོ་གི་ནང་ང་སྐོང་ཚོགས་གནང་རྒྱུའི་ཨེ་ཤེ་ཡ་ཞི་བདེའི་རྒྱ་མཚོ་གི་མཐོ་རིམ་དཔོན་རིགས་རྣམ་པ་གི་ལྷན་ཚོགས་ཀྱི་ཟུར་དུ་ཨ་མི་རི་ཀའི་སྲིད་འཛིན་ཇོ་པཱེ་ཏིན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་རྣམ་གཉིས་མཇལ་འཕྲད་ཡོང་རྒྱུ་གི་ཐོག་ཏུ་ཡང་གྲོས་མོལ་གནང་ཡོད་པ་གནས་ཚུལ་གི་ནང་ང་བཀོད་ཡོད་སྐད། ཁྱེད་རྣམ་པ་ཚོ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་ཐུབ་པའི་སྨོན་ལམ་རིག་ནུས་ཚོད་ལྟ་རིམ་པ་དང་པོ་བཞུགས་སྒར་དུ་འགྲེམས་སྤེལ་གནང་བའི་སྐོར། བློ་བེ་གིས་དྷ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ག་གསན་རོགས་ཞུ། འཛམ་གླིང་སྤྱི་ལ་ཚན་རིག་དང་འཕྲུལ་ལས་ཡར་རྒྱས་ཤུགས་ཆེ་ཕྱིན་པ་དང་བསྟུན། འཕྲུལ་ཆས་རིག་ནུས་ལ་བརྟེན་ནས་གནས་ཚུལ་རྙོག་འཛིང་སྣེ་མང་ལ་དབྱེ་ཞིབ་དང་ཚོར་ཤེས། ངོས་འཛིན་དང་བཤེར་རྟོགས་ཐུབ་པ་མ་ཟད། སྐད་ཡིག་འདྲ་མིན་ཕར་ཚུར་རང་འགུལ་གྱིས་བསྒྱུར་ཐུབ་པར་བྱེད་པ་སོགས་ཡར་རྒྱས་ཆེན་པོ་གཏོང་བཞིན་པ་དང་མཚུངས། སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཀྱང་དུས་རབས་ཀྱི་དགོས་མཁོ་དང་མཐུན་པ་གི་ཐོག་ནས་བོད་ཡིག་དང་བོད་སྐད་གི་ལམ་ནས་བཀོལ་ཐུབ་པ་གི་སྨོན་ལམ་རིག་ནུས་ཟེར་བ་གསར་དུ་བཟོས་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་གསུམ་གི་ཉི་མ་བཞུགས་སྒར་བོད་ཀྱི་ཟློས་གར་ཚོགས་ཁང་དུ་དབུ་འབྱེད་གནང་སོང་བ་དང། དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་སྨོན་ལམ་རིག་ནུས་དེར་དབྱིན་ཡིག་དང་བོད་ཡིག་ཕར་ཚུར་བསྒྱུར་བ་དང། བོད་སྐད་ཀྱི་ལམ་ནས་བཤད་པ་ཡིག་ཐོག་ཏུ་འབེབས་ནུས་པ། ཡིག་ཐོག་ཏུ་ཡོད་པ་བོད་སྐད་ཀྱི་ལམ་ནས་ཀློག་འདོན་ཐུབ་པ་དང། ཤིང་དཔར་སོགས་གློག་ཀླད་ཀྱི་ནང་མ་བཅུག་པ་གི་དཔེ་ཆ་རིག་པར་བླངས་ཏེ་གློག་ཀླད་ཀྱི་ནང་རང་འགུལ་གྱིས་འཇུག་པ་གི་ནུས་པ་སྟེ། མདོར་ན་ཁ་རྣ་མིག་གསུམ་གྱི་ནུས་པ་ཚང་ཡོད་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་ང་ཚོས་དེ་ལས་ཤེས་ཡོད་རེད་བསམ་པས་ད་ང་ཚོས་ཅིག་ད་གིན་ངས་དཔེ་མཚོན་རང་བཞིན་སྟབས་བདེ་བོ་རེ་ཤེས་ན་ད་ང་ཚོས་མིག་གི་ནུས་པ་དང་ཨམ་ཅོག་གི་ནུས་པ་དང་ཁ་གི་ནུས་པ་ཅིག་འདུས་བཟོ་གི་ཡོད་ཟེར་ཨ་ནི་དེ་ནས་རྗེས་ནས་ད་ང་ཚོས་ཀྱིས་ད་གིན་འདུས་བཟོ་གཅིག་རང་བྱུང་སྐད་བརྡ་དང་དེ་ནས་བརྡ་མཛོད་ཆེན་མོ་དང་དེ་ནས་གློག་གི་སྣང་བ་ཟེར་དེ་འདི་ཚོའི་འཆད་པའི་ནང་དེ་ནས་ང་ཚོ་མང་པོ་ལ་ཆ་ཚང་ཅིག་གློག་གི་མི་ནང་བཞིན་ཅིག་ང་ཚོ་བོད་ཀྱི་མཁས་པ་ཅིག་གིས་འགྲེལ་བཤད་བརྒྱབ་པ་ནང་བཞིན་ཅིག་སོ་སོའི་ཆུ་དྭངས་རེ་ཁོ་རང་ཁོ་རང་གིས་འགྲེལ་བཤད་བརྒྱབ་ཐུབ་པ་ཅིག་ཡོང་གི་རེད་ད་ཡིན་ནའི་འདི་ཕྱིར་ཕལ་ཆེར་ང་ཚོའི་གི་རེ་བ་ལ་མ་འོངས་པའི་ལོ་ངོ་གསུམ་བཞི་ཅིག་ནང་དེ་འདྲ་ཡོང་བར་རེ་བ་རྒྱག་གི་ཡོད་ལ། ཡང་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས་ཁོང་ཚོའི་རིག་ནུས་དེ་གའི་དམིགས་བསལ་གྱི་ཁྱད་ཆོས་ནི། ཆོས་དང་རིག་གཞུང་གསར་འགྱུར་དང་ཆེད་རྩོམ་སོགས་ག་རེ་བོད་ཡིག་ཏུ་བསྒྱུར་ན། བོད་སྐད་རང་གི་གཤིས་ཉམས་ཇི་བཞིན་དུ་ཡོང་ཐུབ་པ་སོགས་ཀྱིས། ཉེ་ལམ་བོད་དང་ནུབ་ཕྱོགས་ཀྱི་ལོ་ཙཱ་བ་དེ་འདྲས་ཚོད་ལྟ་བྱས་པར། རིག་ནུས་ཀྱི་ལོ་ཙཱའི་དུས་ཡུན་ལྡབ་བཅུ་ལྷག་ཇེ་ཡང་དང་ཇེ་མགྱོགས་སུ་གཏོང་ཐུབ་པ་འདུག་ཅེས་གསུངས་པ་གིས་མཚོན། རིག་གཞུང་ནང་འདྲེན་དང་དུས་རབས་ཀྱི་རྗེས་ཟིན་པར་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། ཡང་དེ་འདྲ་བྱེད་དུས་ད་ང་རང་ཚོས་རིག་གཞུང་ནང་འདྲེན་བྱེད་ཡ་དེ་ཧ་ཅང་གི་མྱུར་དང་མགྱོགས་རུ་འགྲོ་བས་རྒྱ་ཆེར་འགྲོ་བས་ཏན་ཏན་ཕན་ཐོགས་རེད། ད་ག་ནང་བཞིན་ད་ཕར། གོ། བསྒྱུར་དགོས་ངེས་ཡོད་པ་ཡིན་ན་ད་ག་རང་ཡང་དེ་འགྲོ་གི་རེད་དེ་བྱེད་དུས་ད་མགྱོགས་ཚད་རང་རེད་དེང་སང་གི་འཕྲུལ་ལས་དེ། གཅིག་དེ་ད་ཁོ་རང་འགྲོ་སྟངས་གཅིག་རེད་དེ་གཉིས་པ་དེ་ད་མགྱོགས་ཚད་དེ་ཤུགས་ཆེན་པོ་ཤོས་ཤིག་འགྲོ་གི་ཡོད་དུས་ང་ཚོས་ཀྱིས་དུས་ཚོད་ཐུང་ཐུང་ཞིག་ནང་བྱེད་མ་ཐུབ་ན་ཡང་དལ་ལི་དལ་ལི་དལ་ལི་ཁོ་མགྱོགས་རུ་མགྱོགས་རུ་འགྲོ་དུས་ཨ་ནི་མ་འོངས་པར་ལོ་ལྔ་དྲུག་ནང་ཡང་ད་ལྟ་དེ་ཁོ་ནམ་རྒྱུན་འགྲོ་བཞིན་ཆགས་འགྲོ་གི་རེད། རེད་བ། ཁོ་ད་སྔོན་མ་རྡོ་ཆས་རྙིང་མ་ནས་ད་ལྟ་བར་གྱི་དུས་རབས་མང་པོ་ཞིག་ད་ཁོ་ག་ལེ་ག་ལེ་མགྱོགས་རུ་འགྲོ་སྟེ་ང་ཚོས་ཞེ་དྲག་ཚོར་གྱི་ཡོད་པ་མ་རེད་བ། ད་དེ་རིང་སང་ཉིན་ལོགས་ཅིག་དེ་མགྱོགས་རུ་མགྱོགས་རུ་འགྲོ་དུས་རྦད་དེ་མགྱོགས་པོ་མགྱོགས་པོ་མ་བྱས་པ་ན་ཁོ་རྗེས་ལུས་ཐེབས་འགྲོ་ཡ་འདི་འདྲ་ཞིག་ཆགས་ཀྱི་ཡོད་དུས་དུས་དེ་འདྲས་ང་ཚོས་དུས་ཚོད་ཀྱི་ཅིག་རྗེས་ཟིན་ཐུབ་ཡ་ལ་ཏན་ཏན་ཕན་ཐོགས་ཡོང་གི་རེད་བསམ་གྱི་ཡོད། སྨོན་ལམ་རིག་ནུས་གསར་སྐྲུན་གྱི་བརྒྱུད་རིམ་ནང་ཕྱག་ལས་གནང་མཁན་བརྒྱ་ཆ་དགུ་བཅུ་གོ་བདུན་བོད་རིགས་གཞོན་སྐྱེས་ཚོ་དང་བརྒྱ་ཆ་གཉིས་གྲྭ་བཙུན་དང་བརྒྱ་ཆ་གཅིག་ཕྱི་རྒྱལ་གྱི་སློབ་ཕྲུག་ཚོ་བཅས་ཡིན་ཅིང། སྨོན་ལམ་རིག་ནུས་ཀྱི་མཉེན་ཆས་བཟོ་སྐྲུན་འགན་འཛིན་བསྟན་འཛིན་སྐལ་ལྡན་ལགས་ནས། ཁོང་ཚོས་བོད་ཡིག་གི་གློག་རྡུལ་རིག་ནུས་ཞིག་ལ་སྦྱོང་བརྡར་སྤྲད་ཡོད་པ་དེ། ཡར་རྒྱས་རིམ་གཏོང་གིས་རིག་ཚན་སྣ་ཚོགས་ཀྱི་སྟེང་བཀོལ་ཐུབ་ཀྱི་ཡོད་པས། བོད་མི་མཉེན་ཆས་བཟོ་སྐྲུན་པ་སུ་རུང་གིས་བེད་སྤྱོད་བཏང་ན་དགའ་བསུ་ཞུ་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།

མཉེན་ཆས Application འདི་འདྲ་བཟོས་ཡོད་པ་ན་ང་ཚོ་དགའ་བསུ་ཡོད་ཞུ། སྨོན་ལམ་རིག་ནུས་འགྲེམ་སྤེལ་གྱི་མཛད་སྒོ་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ཀྱིས་མཚོན། གཞུང་འབྲེལ་མི་སྣ་ཆེ་ཕྲ་ཧ་ཅང་མང་པོ་དང་ལྷག་པར་ཤེས་ཡོན་ཅན་དང་གཞོན་སྐྱེས་དོ་སྣང་ཅན་མང་པོ་ཞིག་བཅར་ཡོད་པས། སྨོན་ལམ་རིག་ནུས་གསར་སྐྲུན་གྱི་ནང་ཕྱག་ལས་གནང་མཁན་ཚོས་རིག་ནུས་ཀྱི་རྣམ་གྲངས་སྡེ་ཚན་འདྲ་མིན་དུ་བཀར་ཏེ་ངོ་སྤྲོད་ཀྱང་གནང་ཡོད་པ་དང། རིག་ནུས་འདི་བཀོལ་སྤྱོད་བྱེད་པར་སྨོན་ལམ་རིག་ནུས་ཟེར་བ་གྱི་ཁ་བྱང་གི་སྟེང་ནས་འཇུག་ཐུབ་པ་སྟེ། ཟླ་བ་ཁ་ཤས་ཀྱི་རིང་རིན་མེད་ཀྱི་ལམ་ནས་བཀོལ་ཆོག་གི་ཡོད་ལ། སྨོན་ལམ་རིག་ནུས་གསར་པ་འདི་བཟོ་སྐྲུན་གྱི་འབྲེལ་ཡོད་ལས་མི་ཚོར། བཞུགས་སྒར་ཕོ་བྲང་དུ་གོང་ས་མཆོག་གི་དམིགས་བསལ་མཇལ་ཁ་དང་འབྲེལ་ཏེ། སྨོན་ལམ་རིག་ནུས་ཀྱི་སྐོར་ཆེད་དུ་སྤྱན་བསྟར་ཞུས་པར་མགོན་པོ་གང་ཉིད་ནས་བསྔགས་བརྗོད་ཀྱང་ཕེབས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།

ཏང་གི་སྒྲིག་ཁྲིམས་ལ་ཚབས་ཆེའི་འགལ་འཛོལ་བྱས་པའི་དོགས་གཞི་གི་འོག་ཏུ་ཡོད་པ་བརྗོད་འདུག་ལ། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་ལོ་བཅུ་ཕྲག་གཅིག་གི་གོང་དུ་སྲིད་དབང་ཐོབ་པ་ནས་བཟུང་སྟག་དང་སྦྲང་མ་མཉམ་གསོད་ཅེས་པའི་གཞུང་གི་ལྐོག་ཟ་རུལ་སུངས་ཀྱི་ལས་འགུལ་ཤུགས་ཆེན་པོ་ཞིག་སྤེལ་ཡོད་ལ། སྲིད་ཇུས་དེ་ལ་རྒྱབ་སྐྱོར་བྱེད་མཁན་ཚོས་གཞུང་འཛིན་ཕྱི་གསལ་ནང་གསལ་ཡོང་རྒྱུ་གི་ཆེད་དུ་དམིགས་བྱའི་དགེ་མཚན་ཡོད་པ་ཞིག་ལ་མཐོང་གི་ཡོད་ཀྱང་སྐྱོན་བརྗོད་བྱེད་མཁན་ཚོས་སྲིད་ཇུས་དེས་རྒྱ་ནག་གཞུང་ལ་ཁ་གཏད་ལངས་མཁན་ཚོ་ལ་ཞི་ཅིན་ཕིང་གིས་གཙང་སེལ་བྱེད་པར་ཕན་ཐོགས་བྱུང་ཡོད་ལུགས་ཀྱང་བཤད་ཀྱི་ཡོད། དངུལ་ཁང་གི་དཔོན་རིགས་ཟུར་པ་ཀྲང་ཧུང་ལི་ནི་ཉེ་ཆར་ལྐོག་ཟ་རུལ་སུངས་ཀྱི་ཉེས་མིང་གི་འོག་རྒྱ་ནག་གཞུང་གིས་ཞིབ་བཤེར་བྱས་པའི་དངུལ་རྩིས་དང་འབྲེལ་བའི་དཔོན་རིགས་གསར་ཤོས་དེ་རེད། རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་གསལ་བསྒྲགས་བྱས་པ་ལྟར་ན་ཞི་ཅིན་ཕིང་གིས་གཟའ་འཁོར་འདིར་དམིགས་བསལ་དཔལ་འབྱོར་གྱི་ཚོགས་འདུ་ཞིག་ཚོགས་ཡོད་པ་དང་ཚོགས་ཐོག་ཏུ་བཅར་མཁན་ཚོས་དཔལ་འབྱོར་གྱི་ཉེན་ཁ་སྔོན་འགོག་དང་སེལ་ཐབས་བྱ་རྒྱུ་གི་སྐོར་བརྗོད་ཡོད་སྐད། བའི་ཡུལ་ལ་ཤང་ནི་མི་བརྒྱད་དུ་ས་ཡོམ་བརྒྱུད་ནས་མི་གྲངས་བརྒྱ་ར་ཉི་ཤུ་རྩ་བརྒྱད་སྲོག་སྐྱོན་དང་ད་དུང་མང་པོ་ཞིག་ག་རྨས་སྐྱོན་བཟོས་ཡོད་འདུག་གསར་ལམ་ཁག་ཏུ་གནས་ཚུལ་ཐོན་པ་ལ་གཞིགས་ན་གཟའ་པ་སངས་ཀྱི་མཚན་དཀྱིལ་དུ། བལ་ཡུལ་གྱི་བྱང་ནུབ་ཕྱོགས་སུ་འགུལ་ཚད་རིམ་པ་ལྔ་དང་གྲངས་ཆུང་དྲུག་ཅན་གྱི་ས་ཡོམ་བརྒྱུགས་ནས་མི་གྲངས་བརྒྱ་ར་ཉི་ཤུ་རྩ་བརྒྱད་སྲོག་སྐྱོན་དང་མང་པོ་ཞིག་རྨས་སྐྱོན་བཟོས་ཡོད་པའི་སྟབས་ཀྱིས། ཐད་འཕུར་གནམ་གྲུ་དང་བདེ་འཇགས་དཔུང་དམག་གིས་འཚོལ་ཞིབ་དང་མྱུར་སྐྱོབ་ཀྱི་ལས་དོན་ཛ་དྲག་ངང་སྤེལ་མུས་ཡིན་པའི་སྐོར་གཟའ་སྤེན་པ་གི་ཉིན་བལ་པོ་གི་ཉེན་རྟོག་པ་གི་ཕྱོགས་ནས་བརྗོད་འདུག་ས་ཡོམ་གྱི་རྐྱེན་གྱིས་ས་རུད་བརྒྱབ་སྟེ་གཞུང་ལམ་འགག་ཡོད་པའི་ས་གནས་ཁག་དམག་མིས་གཙང་བཟོ་བྱེད་འགོ་བཙུགས་ཡོད་འདུག། ཨ་མེ་རི་ཀའི་ས་གཤིས་བརྟག་དཔྱད་ཁང་གིས་བརྗོད་ན། འགུལ་ཚད་རིམ་པ་ལྔ་དང་གྲངས་ཆུང་དྲུག་ཅན་གྱི་ས་ཡོམ་དེ་བཞིན་མང་པོ་ཞིག་ད་དུང་གཉིད་ལོག་བྱས་སྐབས་སུ་བྱུང་ཡོད་ཚུལ་དང། ས་ཡོམ་འགུལ་ཤུགས་དེ་རྒྱང་ཐག་མ་ཡལ་ལྔ་བརྒྱ་ཙམ་གྱི་སར་གནས་པའི་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་ཀྱང་ཚོར་ཐུབ་ཅིང་ཁྱིམ་མཚེས་རྒྱ་གར་གྱིས་མྱུར་སྐྱོབ་ལས་དོན་གྱི་ཐད་ལ་རམ་འདེགས་གནང་རྒྱུ་གི་རྣམ་འགྱུར་བསྟན་འདུག་དེ་བཞིན་དུ་བལ་ཡུལ་དུ་ས་ཡོམ་གྱི་དོན་རྐྱེན་བྱུང་འཕྲལ་རྒྱ་གར་སྲིད་བློན་མོ་དྷི་གིས X དྲ་ལམ་བརྒྱུད་དེ་ཤུལ་ལུས་ནང་མི་ཚོ་ལ་ཐུགས་གསོ་གི་འཚམས་འཕྲིན་གནང་བས་ན་མིའི་ཚེ་སྲོག་ཤོར་བ་དང་གཏོར་སྐྱོན་ཐེབས་པར་སེམས་སྡུག་བསྔལ་གྱིས་མནར་ཞིང་རྒྱ་གར་ཕྱོགས་ནས་བལ་པོ་གི་མི་དམངས་དང་གདུང་སེམས་མཉམ་སྐྱེད་ཀྱིས་གང་ཅིར་རོགས་རམ་འདེགས་ཞུ་རྒྱུ་གི་གྲ་སྒྲིག་ཨང་གསར་ཡོད་ཅེས་གསུངས་ཡོད་སྐད།

མཁན་པོ་ཚུལ་རྣམ་རིན་པོ་ཆེ་གིས་ཨ་ཧྥེ་རི་ཁའི་ན་མི་བི་ཡ་གི་རྒྱལ་ཁབ་ཀྱི་ནང་མི་དམངས་ལ་ཟ་འབྲུ་གི་རོགས་སྐྱོར་དང་ཤེས་ཡོན་གོང་འཕེལ་གྱི་ཆེད་དུ་དང་བླངས་ཀྱི་ཞབས་ཕྱི་བསྒྲུབ་ཀྱི་ཡོད་པའི་ཐད་ལ་ལྕགས་མོ་མཚོ་གིས་ཁོང་དང་ལྷན་དུ་གླེང་མོལ་བྱས་པ་ཞིག་ལ་གསན་རོགས་ཞུ། གསན་མཁན་རྣམ་པ་བདེ་མོ་ཡིན་ན། ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་པ་ལྕགས་མོ་མཚོ་ཡིན། དེང་སང་མང་ཆེ་བ་བལ་ཡུལ་དུ་གནས་བཞུགས་མཁན་པོ་ཚུལ་རྣམ་རིན་པོ་ཆེ་ནི་སྐུ་ན་ཆུང་དུས་བཀའ་བརྒྱུད་པའི་དགོན་སྡེ་ཞིག་ནས་རབ་ཏུ་བྱུང་ཞིང། མི་ལོ་ཉི་ཤུ་ལྷག་གི་རིང་ལ་རིས་མེད་ཆོས་གྲྭ་ཁག་འགྲིམས་ནས་ནང་ཆོས་ལ་སློབ་གཉེར་དང་རྗེས་སུ་ཨ་རི་དང་ཁེ་ན་ཏྲ་སིང་ག་པོ་ཐའེ་ཝན་སོགས་ཡུལ་གྲུ་མང་པོའི་ནང་ཆོས་ཚོགས་འདྲ་མིན་དུ་ནང་ཆོས་ཀྱི་བསྟན་པ་དར་སྤེལ་གྱི་ཕྱག་ལས་གནང་ཞིང་བོད་ནང་དུ་ཡང་ཁམས་ནང་ཆེན་དུ་ཤེས་རབ་བྱམས་བརྩེའི་སློབ་གྲྭ་དང་ཡུལ་ཤུལ་དཔའ་རི་གླིང་སྨན་པ་དང་ལག་རྩལ་གྱི་སློབ་གྲྭ་གསར་འཛུགས་སོགས་ཀྱི་ཕྱག་ལས་གནང་ཡོད་པ་མ་ཟད། དེང་སྐབས་མང་ཆེ་བ་ཨ་ཧྥེ་རི་ཀའི་ནང་རོགས་ཚོགས་གཞན་དང་མཉམ་དུ་དང་བླངས་ཞབས་ཞུ་གནང་བཞིན་པ་རེད། དེ་ཡང་ཐོག་མར་མཁན་པོ་ཚུལ་རྣམ་རིན་པོ་ཆེ་ཁོང་གིས་ཨ་ཧྥེ་རི་ཀའི་ནཱ་མེ་བེ་ཡ་རྒྱལ་ཁབ་ནང་རོགས་སྐྱོར་དང་སེམས་ཁམས་འཕྲོད་བསྟེན་ཆེད་སྒོམ་གྱི་སློབ་ཁྲིད་སོགས་གནང་བཞིན་པའི་ཐོག་མའི་ཀུན་སློང་གི་སྐོར་ལ་གསུངས་རྒྱུར། ང་དེ་འགྲོ་ས་གི་ཨ་ཧྥེ་རི་ཀ་གི་ལྷོ་ཕྱོགས་གི་རྒྱལ་ཁབ་དེ་ནཱ་མེ་བེ་ཡ་རེད་ལ། དེ་ནས་ཕ་ཕི་ནང་གཙོ་བོ་ང་གི་ལས་ཀ་དེ་ལྟས་ཚེ་ཁོ་ཚོ་ལ་རོགས་སྐྱོར་འདྲ་བོ་བཟོ། དེ་ནས་ནང་ཆོས་ཟེར་ན་ད་ཁོ་ཚོའི་ལུང་པ་དེ་དེ་ད་ང་དེ་སློབ་གྲྭ་གཅིག་ལ་དེ་འདྲའི་དང། ཁོ་ཚོ་དཔེ་གྲོང་པ་ལྔ་ཅུ་འོག་རིག་སྡེ་བར་གྱི་དེ་འདྲའི་གི་སློབ་གྲྭ་འདྲ་བོ་དེ་འདྲའི་འགྲོ་གི་ཡོད་ཁོ་ཚོའི་འཁོར་ཡུག་དེ་ཚང་མ་ད་ལྟ་ཡེ་ཤུ་རེད་འདུག་དེ་ཡིན་དུས་ང་གིས་གཙོ་ཆེ་ཤོས་ཁོ་ཚོ་ལ་བལྟས་ཚེ་ད་རོགས་རམ་འདྲ་བོ་དང་བལྟས་ཚེ་ད་ཁ་ལག་འདྲ་བོ་གོས་ཟས་འདྲ་བོ་དང་ཁོ་ཚོ་དགོས་མཁོ་འདྲ་བོ་དང།

ཆོས་དད་པ་རྐྱང་རྐྱང་ཡིན་ས་རེད་དེ་ཡིན་དུས་ཡང། ད་ཁྱེད་རང་གི་བོད་གི་འདི་འདྲའི་ནང་པའི་དགེ་འདུན་པ་ཟིག་ཡོང་ངའི་ནང་ཆོས་འདི་སྤེལ་གོ་ན་ཁུར་ཆོ་གི་ཡུལ་མི་གི་ནང་ནས་དེ་ངོས་ལེན་རེ་བྱ་གི་ས་ནས་གི་ཡང་ཅིག་ཆུ་སྐོ་ནར་ད་གང་ལྟར་ཅིག་གཞན་ནས་ཡོང་ནོ་གི་ཆོས་ལུགས་ཟིག་ཡང་ཡུལ་དེའི་ནང་ཐོན་བཏང་ན་དེ་ལ་ཅིག་ལྟ་སྟངས་འདྲ་བོ་ག་རེ་འཛིན་གི་འདུག། ད་དེ་ཨ་ཧྥེ་རི་ཀ་དེ་སྤྱིར་བཏང་ད་འཛམ་བུ་གླིང་ནས་གླིང་ཆེན་ལྔ་གི་ནང་ནས་གླིང་ཆེན་གཅིག་རེད་བ། དེ་ཡིན་དུས་དཔེ་རྒྱལ་ཁབ་མང་པོ་ཅིག་འདུག་རྒྱལ་ཁབ་ལྔ་བཅུ་ང་བཞི་ནང་བྱེད་འདུག་ཕལ་ཆེར་སྒྲོལ་མ་སྐྱོར་བསྡད་ས་དེ་ད་ལྟ་རྒྱལ་ཁབ་གཞན་པ་ཅིག་ཡིན་ས་རེད་ང་ཡོང་ས་ན་ང་ཚོ་དེ་སྔའི་བོད་པ་བླ་མ་འདྲ་བོ་གྲྭ་བ་འདྲ་བོ་དང་ནང་པ་གིས་ཅིག་དེ་འདྲི་ཟས་གོས་འདྲ་བོ་དང་དེ་འདྲི་གྱོན་ནས་དེ་ཁོ་ཚོ་ཅིག་འབྲེལ་བ་མེད་པ་དེ་འདྲི་རེད་ཤག་དེ་ཡིན་དུས་ཐེངས་དང་པོ་ང་འགྲོ་བ་གི་སྐབས་ལ་དམིགས་བསལ་གྱིས་ནང་པ་གི་ངོ་བོ་གི་སྟེང་ནས་སོང་གི་མ་རེད་ད་འགྲོ་དགོས་བ་གི་རྒྱུ་མཚན་ཡང། ང་སྔོན་མ་ལོ་ཁ་ཤས་ཁེ་ན་ཏྲ་ལ་བསྡད་བསྡད་པ་སྐབས་སུ་ཁེ་ན་ཏྲ་ལ་དེ་འདྲའི་ཨེ་ཛི་གི་ནད་པ་མང་པོ་ཅིག་ཚོགས་པ་ཅིག་འདུག་དེ་ཚོ་ལ་ཁོ་ཚོ་དེ་ཚོ་སྒོམ་ཁྲིད་དེ་དེ་དག་ཁ་ཤས་ང་གི་སྒོམ་ཁྲིད་དེ་ཡིན་དེ་ནས་དེ་གཞུག་ནས་ད་དེ་ཁོ་ཚོ་ཚོགས་པ་དེ་གི་ལས་ཀ་ལས་མཁན་རེད་དེ་འདྲའི་ངོ་ཤེས་པ་དེ་ཚོ་གི་ད་དེ་ཚོ་ལ་དཔེ་སེམས་ཁམས་ན་དཔེ་ཕན་ཐོགས་ཡག་པོ་འདུག་ཅེས་དེ་འདྲའི་ཅིག་སྐད་ཆ་བཤད་དེ་འདྲའི་སྐད་ཆ་བཤད་བསྡད་པ་གི་སྐབས་ལ་དེ་ནས་ཁེ་ན་ཏྲ་ནས་ཡང་ཕར་ཁོ་ཚོ་གིས་ད་ལྟ་དེ་ལུང་པ་དེ་ལ་བྱས་ཙང་འཚོ་བ་གི་རོགས་པ་རྒྱག་བསྡད་མཁན་ཡེ་ཤུ་གི་དེ་འདྲའི་ཆོས་པ་ཅིག་འདུག་དེ་ད་ཨ་ཧྥེ་རི་ཀ་གི་ལུང་པ་ལ་ཨེ་ཛི་གི་ན་ཚ་མང་པོ་ཡོད་རེད་ད་ལྟ་དེ་སློབ་གྲྭ་དང་དེའི་ཁོར་ཡུག་དེ་སོགས་ལ་ཡང་ཨེ་ཛི་གི་ནད་པ་མང་པོ་དེ་ནས་དེ་འདྲའི་གི་ད་དྭ་ཕྲུག་ཕྲུ་གུ་མང་པོ་དེ་འདྲའི་དཀའ་ངལ་འདྲ་ཁྱོད་རང་དེ་འདྲའི་བྱས་ཙང་འགྲོ་ནས་སྒོམ་ཅིག་ཁྲིད་རོགས། བཟོས་ཡ་ཟེར་དང་སྒོམ་ཁྲིད་པས་ཁོ་ཚོ་ནད་པ་དེ་ཚོ་ལ་ད་ནད་དྲག་ཡ་འདྲ་བོ་ཅིག་ཡོད་མ་རེད་དེ་ཡིན་ན་ཅིག་སེམས་ཁམས་འདྲ་བོ་ལ་དཔེ་ཕན་ཐོགས་ཡག་པོ་སོང་ཤག་ཟེར། དེ་འདྲའི་རྒྱུ་མཚན་ལ་བརྟེན་ནས་ང་ཕར་སོང་རེད་དེ་ཡིན་དུས་ང་དང་པོ་ཕར་འགྲོ་དུས་ཁོ་ཚོ་ཅིག་སེམས་ཁམས་རིག་པ་དང་འབྲེལ་བ་གི་སྟེང་ནས་ཅིག་བསླབ་བྱ་འདྲ་བོ་དང་སྒོམ་ཁྲིད་འདྲ་བོ་ཟེར་དེ་ནི་དེ་མཉམ་དུ་ལ་དེ་ནས་ང་རང་གི་བྱས་ཙང་ཁོ་ཚོ་ལ་ཅིག་ད་འཚོ་བ་མཐུན་རྐྱེན་དེ་འདྲའི་དཔལ་འབྱོར་གི་སྟེང་ནས་གང་ལ་གང་འཚམ་གྱི་རོགས་པ་བཟོས་དེ་ནས་སྔས་མ་ཡིན་ན་ང་རང་ཉི་མ་ཡང་མང་པོ་འདྲ་བོ་ཅིག་དེ་འདྲའི་སའི་དངོས་སུ་ད་ཅིག་དང་བླངས་གིས་ཕྲུ་གུ་དེ་ཚོ་ལ་ཕོར་པ་སྤྲོད་ཡ་ཨ་ནེ་ཟ་མ་བླུགས་ཡ་དེ་ནས་ཅིག་དེ་འདྲའི་གི་ད་ཁོ་ཚོ་ལས་ཀ་མང་པོ་ཅིག་འདུག་དེ་འདྲའི་གི་དང་བླངས་གི་ཞབས་ཕྱི་པ་མཉམ་དུ་དེ་འདྲའི་གི་ལས་ཀ་ལས་དེ་འདྲའི་ཅིག་ཡིན་པ་ཡིན་དུས་ད་ཁོ་ཚོ་གི་ང་གྲྭ་པ་ཟེར་ཡ་དང་ནང་པ་ཟེར་ཡ་ཧ་ལམ་ཧ་མ་གོ་བ་འདྲ་བོ་དེ་འདྲ་རེད་ཤག་དེ་འདྲ་རེད་དེ་ནས་ད་གཞུག་མ་ད་ལོ་འདྲ་བོ་ཅིག་ཡིན་པ་ཡིན་ན་ཕལ་ཆེར་ཁོ་རང་ཚོ་གི་ང་ཡང་ནང་པ་ཡིན་པ་ནང་པ་གི་གྲྭ་པ་ཅིག་ཡིན་པ་རེད་དེ་ནས་ང་རང་གི་ངོས་ནས་བལྟས་ཚེ་ཅིག་ད་སངས་རྒྱས་ཀྱི་སྐོར་ངོ་སྤྲོད་རེད་སྒོམ་དེ་ཚོ་ཅིག་ནང་ཆོས་དང་འབྲེལ་བ་དེ་འདྲའི་གི་བསླབ་བྱ་འཕྲོད་བསྟེན་སེམས་ཁམས་དེ་ནས་ནང་ཆོས་ཡང་གང་ན་གང་འཚམ་ཅིག་ད་བྱམས་སྙིང་རྗེ་དང་ཡ་རབས་བཟང་སྤྱོད་གི་སྐོར་ནས། དེ་འདྲའི་ཁོ་ཚོ་ལ་ཅིག་གང་ཐུབ་ཐུབ་འདྲ་དེ་འདྲའི་བྱས་ཙང་བཤད་ད་ཅིག་དེ་འདྲའི་ཅིག་ཡིན་དུས་དང་པོ་ནས་ཁོ་ཚོ་ལ་ཅིག་ནང་པ་གི་ངོ་བོ་ནས་བྱས་ཙང་འགྲོ་དེ་འདྲའི་ཅིག་བྱས་ཙང་ཁས་ལེན་མེད་འགྲོ་དྲན་སོང་ལ་དེ་ཡིན་དུས་ང་གི་དང་པོ་ནང་པ་གི་ངོ་བོ་གི་སྟེང་ནས་རྒྱ་ཆེན་པོ་ཅིག་བཟོས་མེད་ལ། ཡིན་ན་ད་ཁྱེད་རང་གི་ད་གི་དང་བླངས་གི་རོགས་པ་ཅི་རིགས་ཡིན་ན་རེད་སྒོམ་ཁྲིད་དགོས་དུས་ད་ཅིག་སྟོན་པའི་ན་བཟའ་མནབས་ཡོད་རེད་བ། ང་ཚོས་ང་ཚོ་དགེ་འདུན་པ་གི་ན་བཟའ་དེ་ག་རང་ཕུལ་ན་ཡང་དེ་འདྲའི་བྱས་འགྲོ་བསྡད་འདུག་དེ་ཡིན་དུས་ཅིག་དེ་འདྲའི་དུག་ལོག་དེ་ལ་ད་སངས་རྒྱས་ཀྱི་བྱིན་རླབས་ཟེར་ན་ཁོ་ཚོ་དཔེ། ད་གྲྭ་ཆས་ཟེར་ན་དེ་དགེ་འདུན་པ་ན་བཟའ་དེ་འདྲའི་གོན་བསྡད་མཁན་ལ་དཔེ་དགའ་བོ་བཟོ་གི་འདུག་ཡང་ཁ་ཤས་འདྲ་བོ་ཅིག་ཡིན་པ་ཡིན་ན་དེ་འདྲའི་དགེ་རྒན་འདྲ་བོ་ཁ་ཤས་ཡིན་པ་ཡིན་ན་ཡང་སྐྱབས་མགོན་རིན་པོ་ཆེ་དེ་འདྲའི་བརྙན་ལམ་ནས་མཇལ་མྱོང་མཁན་ཨོ་ད་ཁྱེད་ཚོ་དུག་ལོག་གཅིག་པ་རེད་ད་ཟེར་ཡག་འདྲ་བོ་དང་དེ་འདྲའི་ཡང་དགའ་མོ་བྱེད་གི་འདུག། རེད། མང་ཚོགས་ཀྱི་ནང་ལ་དེ་འདྲའི་ཅི་ཡང་ཤེས་རྟོགས་གོ་རྟོགས་འདྲ་བོ་འདྲ་བ་གང་ཡང་མི་འདུག་པ།
རེད་རེད། ནང་པའི་དགེ་འདུན་པ་ཞིག་གི་ངོས་ནས་སོང་བའི་རོགས་སྐྱོར་རེད་སྒོམ་ཁྲིད་བཅུ་ར་དེ་ཁོ་ན་མ་གཏོགས་ཡང་ཅིག་ཁ་འདོན་སྐྱོར་ཡ་ར་དེ་འདྲའི་གི་ཅིག་དཔེ་སྐད་ཡོད་མ་རེད། རེད་ད་ད་ལོ་ཡིན་ན་ཁོ་ཚོ་ང་ཚོ་བྱས་ཙང་ད་ལས་ཀ་ལས་མི་རེད་ཁོ་ཡོད་དུས་སུ་ད་ལོ་ཁ་ཤས་ལ་འབྲེལ་བ་ཆགས་ངོ་ཤེས་པ་ཆགས་དེ་འདྲའི་བྱས་ཙང་རེད་དུས་ང་རང་གི་ངོས་ནས་ཅིག་ད་ང་ནང་པ་ཀི་གྲྭ་པ་ཅིག་ཡིན་ཙང་དེ་ནས་ད་ལྟས་ཚེ་སངས་རྒྱས་རེད་དེ་ནས་ནང་ཆོས་ཀི་བྱམས་སྙིང་རྗེ་རེད་དེ་འདྲི་གི་སྐོར་ནས་ལྟས་ཚེ་ངོ་སྤྲོད་ནང་ཆོས་ཡང་དེ་འདྲི་བཟོས་ཡོད་ལ་ཡིན་ནའང་ད་ཁོ་ལ་ཅིག་ད་ལྟ་དམིགས་བསལ་ཀི་འདོན་པ་འདོན་འཇུག་ཡག་འདྲ་བོ་དང་ཅིག་སྐྱབས་སྡོམ་འདོན་ཡག་འདྲ་བོ་དེ་འདྲི་ལས་ཀ་འགོ་བཙུགས་མེད་ལ། རེད་རེད་རེད་ད་ནི་དུས་ཚོད་ཞེ་དྲག་མེད་གི་དེ་ཡིན་དུས་ཁྱེད་རང་གི་ཡང་ཅིག་ད་རྒྱ་མི་རིགས་ཡོད་ས་གི་དེ་ནི་ད་ནང་པའི་གི་ཆོས་འདི་ལ་དེ་འདྲའི་ད་དོ་སྣང་འདྲ་བོ་ག་རེ་ཅིག་ཡོད་ན་ད་ཁྱེད་རང་ནམ་རྒྱུན་ཅིག་མ་ལེ་སི་ཡ་ཡིན་ན་རེད་ཐའེ་ཝན་ཡིན་ན་རེད་ད་ཧོང་ཀོང་ཡིན་ན་རེད་གང་ལྟར་ས་ཁུལ་མང་པོ་ཅིག་ག་ཕེབས་གི་ཡོད་རེད་བ་རྒྱ་རིགས་དད་ལྡན་པ་མང་པོ་ཡོད་ས་གི་འོ་འདི་བ་ཅིག་ནི་ཡང་ཅིག་ནང་ཆོས་གི་སྐོར་ལ་དོ་སྣང་ག་རེ་གནང་གི་འདུག་ཁྱེད་རང་གི་གཙོ་བོ་ཕྱག་ལས་ག་རེ་གནང་གི་ཡོད་དེའི་སྐོར་ལ་ཐུང་ཐུང་ཅིག་གསུངས་ར།

འཛམ་བུ་ལ་དགའ་བ་སོང་ན་ལྟས་ཚོད་ཀྱི་གང་ཐུབ་ཐུབ་འདྲ་བོ། ད་ལོ་མང་པོ་རེད་དེ་འདྲའི་ལྟས་ཚོད་གང་ཐུབ་ཐུབ་འདྲ་བོ་རོགས་པ་གྱིས་དེ་འདྲའི་བཟོ་བསྡད་ཡོད་ད་རྒྱ་རིགས་འདྲ་བོ་ཅིག་ཡིན་པ་ཡིན་ན་ཁོ་ཚོ་སྤྱིར་བཏང་དམངས་ཡུལ་ནས་ནང་པ་གི་ཅིག་རིག་གཞུང་དང་བག་ཆགས་ཡག་པོ་ཡོད་རེད་དེ་འདྲའི་ཅིག་ཡིན་དུས་གང་ལ་གང་འཚམས་ནང་ཆོས་ལ་མོས་པ་བྱེད་མཁན་མང་པོ་འདུག་དེ་ནས་ད་དེ་རིང་དྲ་རྒྱ་ཅིག་གི་བརྒྱུད་ནས་ད་གསན་གཟིགས་གནང་མཁན་གྱི་ང་རང་ཚོ་བཅས་ཚེ་ན་བོད་པ་གི་དགེ་འདུན་པ་འདྲ་བོ་དང་ཡང་ཅིག་དེ་འདྲའི་མི་ལ་རོགས་པ་རྒྱག་མཁན་འདྲ་བོ་དེ་འདྲའི་མང་པོ་ཡོད་སྲིད་པ་རེད་དེ་འདྲའི་ཅིག་ཡིན་དུས་ཨ་ཧྥི་རི་ཀ་སོགས་དེ་ནི་བལྟས་ཙང་འགྲོ་ཐུབ་པ་ཡིན་པ་ཡིན་ན་དཔེ་མི་སྐྱོ་ཧ་ལས་ཡ། མི་སྐྱོ་དེ་འདྲའི་མང་པོ་འདུག་དེ་འདི་བལྟས་ཚེ་ཁོ་ཚོ་ལ་རོགས་པ་བརྒྱབ་ཐུབ་པ་ཡིན་པ་ཡིན་ན་དེ་ལུང་པ་གཞན་དང་འདྲ་ས་མ་རེད་ཁོ་ཚོ་ཡིན་ན་དངོས་གནས་འཚོ་བ་གི་དཀའ་ངལ་འཚོ་བ་གཅིག་གནམ་གཤིས་དང་ཁོར་ཡུག་མང་ཆེ་ཤོས་བྱེ་ཐང་དང་དེ་ནས་ཆར་པ་འབབ་ཡ་མེད་པ་དེ་འདྲའི་རེད་དུས་སྤམ་ཅོ་ལི་གཅིག་བལྟས་ཚེ། དེ་ནི་ཐབས་ཤེས་མེད་པ་དེ་འདྲས་རེད་ཤག་དེ་འདྲས་བལྟས་ཙང་ཐུབ་ན་ཡག་པོ་འདུག་སོ་སྐྱེས་ནས་ད་ང་ཚོ་ནང་ཆོས་སྤེལ་དགོས་ན་ད་ཨེ་ཤ་ཡ་དང་ད་དེ་ཨ་མི་རི་ཀ་དང་དེ་ནུབ་ཕྱོགས་ཡོ་རོབ་དེ་ཚོ་གང་ན་གང་འཚམས་འདྲ་བོ་ཅིག་ད་ང་ཚོ་ག་རེ་བྱས་ན་བལྟས་ཚེ་དེ་འདྲས་རེད་ད་དེང་སང་ཧ་ཅང་གི་ཅིག་ཡར་སྤར་ཡག་འདྲ་བོ་གསར་པ་འདྲ་བོ་ཅིག་དེ་འདྲས་བསྟན་པ་སྤེལ་ཐུབ་པ་ཁག་པོ་རེད་ཨ་ཧྥི་རི་ཀ་འདྲ་བོ་ཅིག་ཡིན་པ་ཡིན་ན་དཔེ་ཅིག་ལུང་པ་རྒྱ་ཆེན་པོ་དེ་ནས་ནང་ཆོས་དེ་ནས་ཞེ་དྲག་མ་དར་བ། ཡིན་ན་ཁོ་ཚོ་ལ་ཅིག་ཡང་ད་ནང་ཆོས་མེད་དེ་འདི་ལ་དད་པ་མེད་ན་ཡང་ཅིག་སྒོམ་དེ་སོགས་ལ་དཔེ་དད་པ་མང་པོ་ཡོད་པ་རེད་དོ་དེ་འདི་ལྟས་ཚེ་ང་རང་ཚོ་བས་ཅིག་ཁོ་ཚོ་ལ་ནང་ཆོས་སྤེལ་ཡ་ནང་ཆོས་ཀྱི་བསླབ་བྱ་གི་སྒོ་ནས་རོགས་པ་རྒྱག་ཡ་འཚོ་བ་གི་སྒོ་ནས་རོགས་པ་ལྟས་ཚེ་རྒྱབ་ཐུབ་ན་ཧ་ལས་ཡ་གལ་ཆེན་པོ་རེད་འདུག་དེ་འདྲི་བསམ་སོང་རེད་བ། ད་ནི་ངས་དེ་ཏོག་ཡབ་ཀྱི་བཀའ་དེ་མ་ལོག་རྟག་པར་ལྟས་ཚེ་འགྲོ། ཨོ་བྷ། ཁོ་ཚོ་ལ་དེ་སྒོམ་རྒྱག་ས་གི་སྒོམ་ཁང་ཅིག་ལས། དེ་ནས་དགེ་རྒན་ཁ་ཤས་གསོ་སྐྱོང་བཟོ། དེ་ནས་སྒོམ་ཡང་རྒྱག་བཅུག་དེ་ནས་འཕྲོད་བསྟེན་གི་སྐོར་བསླབ་བྱ་དེ་ཚོ་བལྟས་ཚེ་མུ་མཐུད་དེ་འདྲའི་བལྟས་ཚེ་བཟོ་བསམ་བསྡད་ཡོད་ལ། ད་ནི་ད་རིན་པོ་ཆེ་གཅིག་ལུང་པ་གཞན་འདྲ་རྒྱལ་ཁབ་གཞན་པ་གི་ནང་གི་ཉམ་ཆུང་དེ་ཚོ་ཅིག་རོགས་སྐྱོར་ཡོད་ན་གཅིག་པུ་མ་ཡིན་པ་གི་ཡང་དེ་སྔོན་ན་ད་ཅིག་བོད་ཀྱི་སློབ་གསོ་སྐོར་ར་ཡང་རོགས་མང་པོ་ཡི་ཡོད་ནི་རེད་བོད་ནང་ནས་ཡིན་ན་ར་ཡང་ཅིག་ས་ཆ་ཁ་ཤས་ནས་སློབ་གྲྭ་བཙུགས་ཡོད་ས་རེད་དེ་རང་བཞིན་ཕྱི་ལོགས་ནས་ཡིན་ན་ར་ཡང་ཅིག་བོད་ཀྱི་སློབ་གསོ་གི་སྟེགས་ཀྱི་ད་ཅིག་གཡག་རྒོད་རྩོམ་རིག་ཚོགས་ཆུང་དེ་ཡིན་ན་ར་ཡང་ཅིག་དེ་འཕར་ཡ་ར་འདི་ཐོག་ཕྱག་ལས་མང་པོ་གནང་ཡོད་ནི་རེད་ད་དེ་ཡིན་ན་དེང་སང་ཅིག་བོད་ཀྱི་ནང་རོགས་རམ་བྱ་ཐུབ་ཀྱི་འདུག་ཨེ་ཅིག་ཡང་སྟབས་བདེ་བོ་འདུག་ཨེ་ལོ་འདི་ཚོ། ད་ང་གིས་སྔོན་མ་འདྲོས་ན་ལོ་མང་པོ་ཅིག་བལྟས་ཚོ་ད་ང་བོད་ལ་དེ་འདྲའི་སློབ་གྲྭ་དེ་གང་ཐུབ་ཐུབ་ཀྱིས་དེ་འདྲའི་རོགས་པ་རྒྱབ་བསྡད་ཀྱི་རེད་ད་དེང་སང་ཡིན་ན་བལྟས་ཚོ་དཀའ་ལས་ཡང་ཁག་པོ་འདུག་གཅིག་ནས་གཉིས་ནས་ད་ཁོ་ཚོ་ཡང་བལྟས་ཚོ་ཅིག་འགྱུར་བ་ཡར་རྒྱས་དེ་ཚོ་གང་ན་གང་ཚང་ཡག་པོ་སེམས་བྱ་དེ་འདུག་ཅིག་མ་འོངས་པ་གི་བལྟས་ཚོ་ད་ང་རང་གི་ཅིག་དེ་འདྲའི་འཇོན་ཐང་འདྲ་བོ་བལྟས་ཚོ་ནུས་པ་ཅིག་ཐོན་ན

དེ་ནས་མི་གཞན་གྱི་འཚོ་བ་ལ་དཀའ་ངལ་ག་འདྲས་འདུག་ད་ལྟ་ང་རང་གི་འཚོ་བ་དང་བདེ་སྐྱིད་ག་རེ་རེད་འདུག་དེ་འདྲས་ཡང་དཔེ་ཆའི་དངུལ་ཡག་པོ་ཅིག་བསམ་ཐུབ་པ་རེད་ཤག་ཨང་ཡང་ཨ་ཧྥི་རི་ཀ་དེ་སོགས་ལ་ས་ཆ་ཡང་དཔེ་སྐྱིད་པོ་རེད་ཤག་འཆམ་འཆམ་འགྲོ་ས་ཡང་མང་པོ་འདུག་དེ་ནས་ཡང་མི་གཞན་གྱི་ཅིག་འཚོ་བ་དཀའ་ངལ་དེ་སོགས་རིག་ཡོང་དུས་དེ་ནས་སོ་སོ་གི་ཡང་བདེ་སྐྱིད་དེ་ཡང་ངོ་ཤེས་ཐུབ་པ་དེ་འདྲས་དང་དེ་ནས་བལྟས་ཚོ་ནང་ཆོས་པར་ཡང་དེས་ཁོ་ཚོ་ལ་བལྟས་ཚེ་གཅིག་ད་རོགས་པ་རྒྱག་ཡ་ད་དེ་འདྲ་ཅིག་གི་སྟེང་ནས་དཔེ་གོ་སྐབས་ཟེར་ན་འདྲ་ཡང་ན་ཁོ་ཚོ་ལ་དགོས་མཁོ་དཀའ་ངལ་ཧ་ལས་ཡ་ཅིག་ཁོ་ཚོ་ལུང་པ་ལ་འདུག་དེ་འདྲ་ཅིག་དེའི་སྟེང་ན་ང་རང་ཚོ་ཅིག་བོད་རིགས་བལྟས་ཚེ་ཤེས་ཡོན་ཅན་ཡིན་ན་རེད་དགེ་འདུན་པ་ཡིན་ན་བླ་མ་གྲྭ་པ་ཡིན་ན་བལྟས་ཚེ་ཐུགས་སྣང་གནང་ཐུབ་ན་ཡག་པོ་འདུག

ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཏོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་ཡིན།